ངོ་དེབ་ཀྱི་སྤྱི་ཁྱབ་འགན་འཛིན་སྐུ་ཞབས Mark Zuckerberg དང Australia དཔལ་འབྱོར་བློན་ཆེན་སྐུ་ཞབས Josh Frydenberg མཆོག་གཉིས་ཀྱི་བར་བསྟུན་མཁས་བྱུང་ནས་ངོ་དེབ་ཐོག Australia གསར་ཁང་རྣམས་ཀྱིས་གནས་ཚུལ་འགྲེམས་སྤེལ་བྱེད་པར་བཀག་སྡོམ་མི་བྱེད་པའི་ཐག་གཅོད་བྱུང་ཡོད་འདུག་དེ་ཡང་ངོ་དེབ་ཚོང་ལས་ཀྱིས་ཨོ་སི་ཀྲི་ལི་ཡའི་གསར་ཁང་ཁག་གི་ངོ་དེབ་ཐོག་གནས་ཚུལ་འགྲེམས་སྤེལ་བཀག་སྡོམ་བྱས་ཡོད་ཀྱང་བདུན་ཕྲག་གཅིག་གི་ནང་ཚུད་ལ་སྲིད་བྱུས་དེར་ལངས་ཕྱོགས་བསྒྱུར་ནས་དེ་སྔར་བཞིན་གསར་འགྱུར་བརྒྱུད་ལམ་ཁག་གི་ངོ་དེབ་ཐོག་གནས་ཚུལ་འགྲེམས་སྤེལ་བྱེད་ཆོག་པ་བཟོས་ཡོད་འདུག་ཕྱི་ཚེས་ཉི་ཤུ་རྩ་གསུམ་ཉིན་དཔལ་འབྱོར་བློན་ཆེན་སྐུ་ཞབས Josh Frydenberg མཆོག་གིས་ངོ་དེབ་དང་གྲོས་མོལ་བྱུང་ནས་ཐག་གཅོད་དེ་ལྟར་བྱུང་ཡོད་པ་གསལ་བསྒྲགས་གནང་དོན།

ང་ཚོའི་གཞུང་གི་དམིགས་ཡུལ་ནི་ཨོསྟྲེ་ལི་ཡའི་མང་གཙོ་སྲ་བརྟན་ཡོང་ཆེད་གསར་འགྱུར་བརྒྱུད་ལམ་སྣ་འཛོམས་པོ་ཞིག་ཡོང་རྒྱུ་དེ་ཡིན། དེ་ཡང་གསར་ཁང་ཆེ་ཁག་ཙམ་མ་ཡིན་པར་ས་གནས་ས་ཐོག་གི་གསར་ཁང་ཆུང་བ་ཁག་ལ་ཡང་འཚོ་གནས་ཐུབ་པ་བྱེད་རྒྱུ་གལ་ཆེན་པོ་བརྩི་གི་ཡོད། ཨོ་སི་ཀྲི་ལི་ཡའི་གྲོས་འཆར་གསར་པ་ཞིག་གི་བརྒྱུད་ངོ་དེབ་ལྟ་བུའི་སྤྱི་ཚོགས་དྲྭ་ལམ་དུ་ཨོ་སི་ཀྲི་ལི་ཡའི་གསར་ཁང་ཁག་གིས་བཏོན་པའི་གནས་ཚུལ་འགྲེམས་སྤེལ་བྱེད་པར་རིན་པ་སྤྲོད་དགོས་པ་ཡིན་དུས་བདུན་ཕྲག་སྔོན་མའི་ནང་ངོ་དེབ་ཀྱིས་དེར་ངོས་ལེན་མེད་ཞེས་ཨོ་སི་ཀྲི་ལི་ཡའི་ནང་ངོ་དེབ་དུ་གསར་འགྱུར་སྤེལ་རྒྱུ་མེད་པ་བཟོས་ཡོད་པ་རེད།

ངོ་དེབ་ཀྱིས་གསར་འགྱུར་སྡེ་ཚན་ཞིག་ཨོ་སྟྲེ་ལི་ཡའི་ནང་ངོ་སྤྲོད་བྱེད་འདོད་ཡོད་ཀྱང་ད་ཆ་ས་གནས་ཀྱི་གསར་ཁང་ཁག་དང་གྲོས་མཐུན་གང་ཡང་བཞག་མེད་པ་ཡིན། གཞུང་གིས་གཏན་འབེབས་བྱས་པའི་སྒྲིག་གཞི་དེར་བསྒྱུར་བཅོས་བྱས་ནས་མཐར་ཕྱོགས་གཉིས་ཀའི་མོས་མཐུན་ཡོད་པའི་གྲོས་འཆར་དེ་ཁྲིམས་གསར་པར་གཏན་འབེབས་བྱེད་ཀྱི་ཡོད་འདུག་སྐུ་ཞབས Frydenberg མཆོག་གིས་གསུངས་དོན། ང་ཚོས་རིམ་བཞིན་གྲོས་མཐུན་བྱས་ནས་མཇུག་འབྲས་ག་རེ་བྱུང་མིན་ཤེས་ཀྱི་རེད། སྐུ་ཞབས Mark Zuckerberg དང་གྲོས་མོལ་བྱེད་པའི་བརྒྱུད་ཁོང་ཚོར་འབྲེལ་ཡོད་ཚོང་ལས་ཆེ་ཁག་ཡོངས་དང་མུ་མཐུད་འབྲེལ་མཐུད་བྱེད་འཆར་ཡོད་འདུག་ཡང་སྐུ་ཞབས Fletcher ལགས་ཀྱིས་གྲོས་འཆར་དེའི་ནང་གསར་འགྱུར་བརྒྱུད་ལམ་ཆུང་བ་ཁག་ལ་ཡང་ཆ་འཇོག་བྱེད་དགོས་ཞེས་ཁོང་གིས་གསུངས་དོན། There is great responsibility. ཁྲིམས་གསར་པ་གཏན་འབེབས་མ་བྱས་གོང་ནས་དཔལ་འབྱོར་བློན་ཆེན་མཆོག་གིས་ང་ཚོའི་ས་གནས་ས་ཐོག་ཏུ་ཡོད་པའི་གསར་འགྱུར་བརྒྱུད་ལམ་ཆུང་བ་ཁག་གི་གནས་སྟངས་ཡང་ཆ་འཛིན་གནང་གི་ཡོད་པའི་ཐོག་གྲོས་མཐུན་ཐག་གཅོད་བྱེད་དགོས་པ་གལ་འགངས་ཆེན་པོ་ཆགས་ཡོད། གསར་འགྱུར་བརྒྱུད་ལམ་གྱི་ཆེད་ལས་མཁས་པ་ཚོས་ཐེངས་འདིའི་ངོ་དེབ་ཀྱི་བཀག་སྡོམ་བརྒྱུད་ཨོ་སི་ཀྲི་ལི་ཡའི་གསར་ཁང་རྣམས་ཀྱིས་གནས་ཚུལ་འགྲེམས་སྤེལ་ཆེད་ངོ་དེབ་ལ་བརྟེན་ཆེ་དྲགས་པ་གསལ་པོ་ཆགས་ཡོད་པ་དེར་བསམ་བློ་གཏང་དགོས་ཞེས་ནན་སྐུལ་བྱེད་བཞིན་པ་རེད་འདུག་དེ་ཡང་ངོ་དེབ་ཀྱིས་གསར་འགྱུར་བཀག་སྡོམ་བྱེད་སྐབས་ཨོ་སི་ཀྲི་ལི་ཡའི་གཞུང་གིས་ངོ་དེབ་ཐོག་གནས་ཚུལ་ཁྱབ་བསྒྲགས་ཆེད་དངུལ་མ་འཇོག་གནང་བ་ཡོངས་ཕྱིར་འཐེན་བྱས་ཡོད་ཀྱང། ད་ཆ་སྐུ་ཞབས Frydenberg མཆོག་གིས་ཨོ་སི་ཀྲི་ལི་ཡའི་གཞུང་གིས་ངོ་དེབ་ཐོག་མུ་མཐུད་དེ་སྔར་བཞིན་གནས་ཚུལ་ཁྱབ་བསྒྲགས་བྱེད་རྒྱུ་ཡིན་ཞེས་གསུངས་ཡོད་འདུག། གནས་ཚུལ་དེ་ནི SBS གི་གསར་འགོད་པ་སོ་ཕི་ཡཱ་པེ་ཏྲོ་བིཅི་ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།